སྐད་ཆུང་ཆུང་རྒྱབ་རྗེས། ཨ་མ་ལགས། འདི་ག་ཟ་དགོས་ཡག་ག་རེ་ཡིན་ནམ། ཞིམ་ཕྲུག་གིས་འབྲུ་རིགས་ཁྱོན་ནས་ཟ་གི་མི་འདུག་ཨ་མ་ལགས། ཟེར་བཤད་པ་རེད། དེ་ནས་བྱབ་ཕྲུག་ཧི་ནཱ་གི་པ་ལགས་ཚུར་ཡོང་རྗེས། སྐད་ཤུགས་ཆེན་པོས། རང་གིས་ཡིན་གཅིག་བུ་མ་ཟ་དགོས་རེད་བུ་མ་ལ་ཡ་འཚོ་བཅུད་ཞེ་དྲག་ཡོད་རེད། གལ་སྲིད་རང་ང་ནང་བཞིན་སྟོབས་ཆེན་པོ་ཆགས་དགོས་ཡོད་ན། ཡིན་གཅིག་བུ་མ་མང་ཙམ་ཟ་དགོས་རེད།

ཟེར་ཁ་གང་བཟས། གཟུགས་སྟོབས་རྒྱས་ཤོག་ཟེར་ཁ་གང་བཟས།
ཧི་ནཱ་གིས་མུ་མཐུད་དེ་འདྲ་སེ་བཟས་པ་ཡིན་ན། གཟུགས་སྟོབས་ཆེར་ཕྱིན་རྗེས། སོ་སོའི་གྲོགས་པོ་ཞིམ་ཕྲུག་ནང་བཞིན། ཆགས་རྒྱུ་ཉེ་ཆར་རེད་བསམ་པ་རེད། ཞིམ་ཕྲུག་གིས་རྩེད་མོ་ག་དུས་རྩེ་ནའི། ཞི་མིའི་སྐད་རྒྱབ་པའི་རྩེད་མོ་རྩེ་དགོས་རེད་ཟེར་གྲོས་འགོ་བཏོན་གི་ཡོད་རེད།

བཀོད། སེ་ཡ་གི་གྲྭ་ཆེ་དོན་པོ་ཧྲི། བྱབ་ཕྲུག་ཧོ་ནག་གི་མུ་ཐུད་ཅང་བཅས། གཞི་ནས། ཞིབ་འབྲུག་ནང་བཞིན་སྐད་ཆེན་པོ་རྒྱབ་ཐུབ་ཧྲི། སྐབས་རེ། ཞིབ་འབྲུག་གི་བྱབ་ཕྲུག་ཧོ་ནག་སྐད་དང་བཅས། མི་ངན་ཡིན་ཁུལ་བྱས་པའི་བཙན་བཙིར་འོག་ཧྲི། ཞིབ་འབྲུག་དམག་འཐབ་ཀྱི་རྣམ་པའི་ནང་ལ་འཛུལ་རྗེས། སྐད་ཆེན་པོས།

ཟེར་བཤད་པ་རེད། དེའི་རྗེས་ཞིམ་ཕྲུག་དང་ཧི་ནཱ་ཆུ་རྫིང་གི་འཁྲིས་ལ་ཕྱིན་རྗེས། ཡ་ཙེ་ཟིན་དགོས་བསམ་པ་རེད། ཡ་ཙེ་ཟིན་པར་འགྲོ་དུས། ཡ་ཙེ་དེ་གས་ཁྱ་ར་ཁྱོ་ར་བྱས་ཆུ་རྫིང་ནང་ལ་འཛུལ་འགྲོ་དུས། ཞིམ་ཕྲུག་གིས་སྐད་ཆེན་པོ་བརྒྱབ་རྗེས།
མེའོ། མེའོ།
བར་བརྐོས་ཆེ། ཟེར་ལབ་པ་རེད།

ཞིམ་ཕྲུག་གི་འཁྲིས་ལ་ཡོང་རྗེས། རླུང་ཞེ་དྲག་ལངས་ནས་ཞིམ་ཕྲུག་ལ་ཡ། ཧུ། རྗེས་མ་ང་ལྐུགས་ཚོད་ཚོད་ཀྱི་ཡ་ཙེ་དེ་ཚོ་དང་མཉམ་དུ་རྩེད་མོ་རྩེ་གི་མེད། ད་དུང། མི་ངན་ཞིག་དག་འཁྲབ་འདོད་མི་འདུག། ཟེར་བཤད་པ་རེད། ཞིམ་ཕྲུག་གིས་ངག་འཇམ་པོའི་སྒོ་ནས། བྱབ་ཕྲུག་ཧི་ནཱ་ལ་ཡ།
ཡང་མིན་ན་ང་རང་གཉིས་ལྕང་མའི་སྒང་ལ་འཛེགས་རྗེས་རྩེད་མོ་རྩེ་ག་འགྲོ།

དེ་ནས་ཞིམ་ཕྲུག་གིས་བྱབ་ཕྲུག་ཧི་ནཱ་ལ་ཡ། ཧི། བྱས་ན་ང། ང་ཡི་ཟ་འདོད་འདུག། ཟེར་བཤད་པ་རེད། ཡིན་ནའི་ད་རེས། བྱབ་ཕྲུག་ཧི་ནཱ་གིས། སོ་སོའི་བསམ་འཆར། མ་འདྲ་བ་ཅིག་བཏོན་པ་རེད། བྱབ་ཕྲུག་ཧི་ནཱ་གིས་སོ་སོའི་ལུས་ཐོག་གི་བྱ་སྤུ་ཚང་མ་གཟེངས་རྗེས། ཁ་ཆུང་ཆུང་དེ་གདངས་རྗེས་སྐད་ཤུགས་ཆེན་པོས།
ཙི་ཙི་ཆུང་ཆུང་དེ་ངའི་ཡིན། རང་གིས་ལག་པ་འཆང་ཆོག་མ་ཡོང།
ཟེར་བཤད་པ་རེད། ཉིན་མོ་དེ་ནས་བཟུང། ཧི་ནཱ་དང་ཙིག་ཕྲུག་ཆུང་ཆུང་འཆམ་འཆམ་ལ་འགྲོ་དུས་སོ་སོ། གཟུགས་སྟོབས་ཧ་ཅང་ཆེན་པོ་ཡིན་པའི་སྣང་བ་བཞག་པ་རེད། དེ་དུས་ནས་འགོ་བཙུགས་རྗེས་ཙིག་ཕྲུག་ཆུང་ཆུང་ལ། སུ་གཅིག་ལའི་བཤད་ཡག་མེད་པའི་གསང་བ་ཅིག་བྱུང་བ་རེད། ཙིག་ཕྲུག་ཆུང་ཆུང་གི་གསང་བ་དེ་ག་རེ་རེད་ཟེར་ན། སོ་སོའི་རེ་བ་ལ། ཆེན་པོ་ཆགས་པའི་རྗེས་ལ། སོ་སོའི་གཟུགས་པོའི་སྒང་ལ། སྤུ་རྐང་གཅིག་མ་སྐྱེས་པ་བྱས། གཟུགས་པོ་ཡོངས་རྫོགས་ལ། བྱ་སྒྲོ་སྐྱེས། ཏག་ཏག་རེད། དུད་འགྲོ། སྙིང་རྗེ་མོ་ཞེ་དྲགས་ཡོད་པའི། མཆུ་ཏོ་རྩེ་རྣོ་པོ་བྱས། སོ་སོའི་གྲོགས་པོ།